SBS བོད་སྐད། གསན་མཁན་རྣམ་པ་ཡོངས་ལ་སྐུ་ཁམས་བཟང། བཟའ་ཚང་སུ་འདྲ་ཞིག་ཡིན་རུང་ཐོག་མར་གཉེན་སྒྲིག་བྱེད་སྐབས་དེ་གཏན་དུ་གནས་པའི་རེ་བ་བྱེད་ཀྱི་ཡོད། Relationships Australia ཞེས་པའི་ཚོགས་པའི Victoria ཡན་ལག་གི་འགན་འཛིན་པ Anastasia Panayiotidis ལགས་ཀྱིས་ཏོག་དབྱིབས་ནད་ཡམས་ཀྱིས་རྐྱེན་པས་དམ་དྲག་གིས་ཁེར་རྐྱང་ལུས་པའི་འཚོ་བར་བརྟེན་ཁྱིམ་ཚང་ནང་དཀའ་ངལ་འབྱུང་གི་ཡོད་པ་མ་ཟད་ལྷག་པར་དུ་ཕོ་མོ་འདྲ་མཉམ་མེད་པའི་ཁྱིམ་ཚང་ཁག་ནང་དཀའ་རྙོག་དེ་བས་ཆེ་བ་ཆགས་ཀྱི་ཡོད་ཅེས་ཁོང་མོས་འགྲེལ་བརྗོད་གནང་དོན། གལ་ཏེ་ཁྱིམ་དུ་བུད་མེད་ལ་བརྩི་བཀུར་མེད་པར་ཁོང་ཚོས་ཕྲུ་གུ་ལྟ་སྐྱོང་དང་དྲ་ཐོག་བརྒྱུད་སློབ་སྦྱོང་བྱེད་པར་རོགས་སྐྱོར། ཁྱིམ་ཚང་ནང་གི་ལས་ཀ་ཆ་ཚང་བྱེད་དགོས་པ་ཡིན་ན་དེ་བཙོན་ཁང་ནང་གི་འཚོ་བ་ལྟ་བུ་ཞིག་ཆགས་པ་རེད། ཡང Panayiotidis ལགས་ཀྱིས་གཉན་རིམས་སྐབས་བཟའ་ཚང་གི་འབྲེལ་བར་དཀའ་ངལ་ཆེན་པོ་བྱུང་ནས་བཟའ་ཚང་ཁ་བྲལ་དང་སྐབས་རེར་དྲག་པོའི་རྩུབ་སྤྱོད་བྱུང་གི་ཡོད་ཅེས་ཁོང་གིས་གསུངས་དོན། གལ་ཏེ་ཁྱིམ་ཚང་ནང་བཟའ་ཚང་གཅིག་གིས་གཅིག་ལ་རྩུབ་སྤྱོད་ཀྱིས་རྡུང་བ་ཡིན་ན་ཁྱེད་ཀྱིས་ཁ་པར་ཨང་གཅིག་བརྒྱད་ཀླད་ཀོར་ཀླད་ཀོར Respect ལ་དེ་མ་ཐག་ཏུ་འབྲེལ་བ་གནང་དགོས། ཡང་གལ་ཏེ་གནས་སྟངས་ཛ་དྲག་པོར་གྱུར་ནས་སྲོག་ལ་ཉེན་ཁ་འཕྲད་པ་ཡིན་ན་ཛ་དྲག་ཁ་པར་ཨང་ཀླད་ཀོར་ཀླད་ཀོར་ཀླད་ཀོར་ཐོག་ཉེན་རྟོག་པའི་རོགས་སྐྱོར་བླང་དགོས་པ་ཡིན། New South Wales གྱི་ཁྲིམས་དོན་རོགས་སྐྱོར་ཁང་གི་ཁྲིམས་རྩོད་པ Florence Cruz Montalvo ལགས་ཀྱིས། གཉན་རིམས་སྐབས་བཟའ་ཚང་མང་པོ་ཞིག་ཁ་བྲལ་རྒྱུའི་ཐག་གཅོད་བྱས་པར་དོ་སྣང་བྱུང་ཡོད་འདུག

དེ་བཞིན Montalvo ལགས་ཀྱིས་ཕ་མ་གཉིས་ཀྱིས་ཟུང་འབྲེལ་དུ་ཕྲུ་གུར་ལྟ་སྐྱོང་བྱེད་དགོས་ཚེ་རང་ཉིད་ཀྱི་འཕྲོད་བསྟེན་ཆེད་ཉེན་གཟབ་དང་གལ་ཏེ་ཏོག་དབྱིབས་ནད་དུག་འགོས་པ་ཡིན་ན་ཟུར་བཀག་ཇི་ལྟར་སྡོད་རྒྱུ་ཡིན་པར་འཆར་གཞི་བཏིང་དགོས་ཞེས་ཁོང་གིས་གསུངས་དོན། to outline if there I'm infected or if གལ་སྲིད་ང་ལ་ན་ཚ་བྱུང་ན་ངའི་ཕྲུ་གུར་ལྟ་སྐྱོང་སུས་བྱེད་ཀྱི་རེད། ཕ་མ་ཚོས་རང་ཉིད་ལ་ནད་རྟགས་ཡོད་པ་ཡིན་ན་ངེས་པར་དུ་ཟུར་བཀག་བྱེད་དགོས་པ་ཤེས་དགོས། ཡང Real Insurance ཞེས་པས་གནང་བའི་ཉམས་ཞིབ་ལ་ལྟར་ན། Australia ནང་བཟའ་ཚང་ཁ་བྲལ་ཆེད་ལོ་རེར་ཨོ་སྒོར་ས་ཡ་བཞི་བཅུ་ཞེ་ལྔ་ཙམ་འགྲོ་གྲོན་ཡོད་པ་དང་བཟའ་ཚང་ཁ་བྲལ་དང་འབྲེལ་བའི་ཁྲིམས་དོན་རོགས་སྐྱོར་ཆེད་ཨོ་སྒོར་ཐེར་འབུམ་གསུམ་ཚེག་བདུན་ཙམ་གྱི་འགྲོ་སོང་ཡོད་པ་ཐོན་ཡོད་འདུག་དེར་བརྟེན Panayiotidis ལགས་ཀྱིས་ཁྲིམས་དོན་རོགས་སྐྱོར་ཆེད་འགྲོ་སོང་འཕར་མ་བཏང་མི་དགོས་པའི་ཆེད་ཕྱོགས་གཉིས་ཀྱིས་ངོས་ལེན་ཡོད་པའི་བར་འདུམ་གནང་བར་ལམ་སྟོན་གནང་དོན།
The fees are astronomical one day ཁྲིམས་དང་འབྲེལ་བའི་གླ་ཧ་ཅང་ཆེན་པོ་རེད། ཁྲིམས་ཁང་ནང་ཐེངས་གཅིག་བསྐྱོད་པར་ཁྲིམས་རྩོད་པར་སྒོར་སྟོང་ཕྲག་འགའ་ཤས་གླ་ཤོར་ངེས་རེད། དེར་བརྟེན་འབྲེལ་ཡོད་གཉིས་བར་གྲོས་མོལ་གནང་ནས་གཉིས་ཀས་མོས་མཐུན་ཡོད་པའི་ཐོག་བར་འདུམ་གནང་ཐུབ་ན་དངུལ་ཙམ་མ་ཟད་སེམས་ལ་དཀའ་ངལ་ཉུང་བ་བཟོ་ངེས་རེད། འོན་ཀྱང Panayiotidis ལགས་ཀྱིས་བཟའ་ཚང་ཁ་བྲལ་སྐབས་གཏུམ་སྤྱོད་དང་རྩུབ་སྤྱོད་ཀྱི་གནས་སྟངས་ཡོད་ན་བར་འདུམ་བྱེད་ཐུབ་པ་དཀའ་མོ་ཡོད་ཅེས་གསུངས་ཡོད་འདུག། སྤྱིར་བཟའ་ཚང་ཁ་བྲལ་ནི་མི་ཚེའི་ནང་ཐག་གཅོད་གལ་ཆེན་ཞིག་ཡིན་ཀྱང་ཉམས་ཞིབ་བརྒྱུད་བཟའ་ཚང་ཁ་བྲལ་སོང་བའི་མི་བརྒྱ་ཆ་དགུ་བཅུ་ཙམ་ཁ་བྲལ་རྗེས་སེམས་ཁམས་བརྟན་པོ་གྱུར་ནས་མི་ཚེ་གསར་པ་ཞིག་སྐྱེལ་ཐུབ་ཀྱི་ཡོད་པ་དང་མི་བརྒྱ་ཆ་ལྔ་བཅུ་ལྷག་ལ་ཁ་བྲལ་རྗེས་དཔལ་འབྱོར་ཐད་སེམས་ཁུར་ཡོད་པ་ཐོན་ཡོད་འདུག་དེར་བརྟེན་མོ་ཁྲལ་བོ་ལགས་ཀྱིས་བཟའ་ཚང་ཁ་བྲལ་བྱེད་པར་ཐག་གཅོད་མ་བྱེད་གོང་ལ་རང་ཉིད་ཀྱི་དཔལ་འབྱོར་གནས་སྟངས་མགོ་ཚོད་པ་དགོས་ཞེས་ཁོང་གིས་གསུངས་དོན།
If you are moving out, you need to think about གལ་སྲིད་ཁྱེད་རང་བཟའ་ཟླ་དང་ཁ་བྲལ་ནས་ཕྱིར་སྤོ་འཆར་ཡོད་ན་ཁྱེད་ཀྱིས་ཁང་གླ་དང། གན་རྒྱ་བཞག་སྐབས་གཏའ་མ་དངུལ་བཞག་དགོས་པ་ཆ་ཚང་སྤྲད་ཐུབ་མིན་བསམ་བློ་གཏང་དགོས། གལ་ཏེ་ཁྱེད་ལ་དཔལ་འབྱོར་དཀའ་ངལ་ཡོད་ན་མོ་ཁྲལ་བོ་ལགས་ཀྱིས་ཁྱེད་རང་སེན་ཏྲེ་ལིང་ལ་བསྐྱོད་ནས་རོགས་སྐྱོར་བླང་བ་དང། ཉེ་འཁོར་གྱི་སྤྱི་པའི་སྡོད་ཁང་རག་ཐབས་གནང་བར་ལམ་སྟོན་གནང་ཡོད་འདུག་དེ་བཞིན་མོ་ཁྲལ་བོ་ལགས་ཀྱིས་ཕྲུ་གུ་ཡོད་པའི་བཟའ་ཚང་རྣམས་ལ་ཁ་བྲལ་རྗེས་ཟུང་འབྲེལ་དུ་ཕྲུ་གུ་ལྟ་སྐྱོང་ཆེད་འགོག་རྐྱེན་ཆེན་པོ་འཕྲད་ཀྱི་ཡོད་ཅེས་ཁོང་གིས་འགྲེལ་བརྗོད་གནང་དོན། When the restrictions were first implemented under the public health order, ཐོག་མར་ནད་ཡམས་ཀྱི་རྐྱེན་ཚོང་ཁང་དང་རྩེད་ཐང་སོགས་ལ་འཛོམས་མི་ཆོག་པའི་དམ་དྲག་བཟོས་སྐབས་ཕྲུ་གུ་དང་ཐུག་འཕྲད་བྱེད་པར་དཀའ་ངལ་ཆེན་པོ་ཞིག་བྱུང་ཡོད། ཉེ་ཆར་དམ་དྲག་ལྷོད་དུ་འགྲོ་བར་བརྟེན་གནས་སྟངས་ཡག་ཏུ་འགྲོ་ཡོད། འོན་ཀྱང་ཕ་མ་འགའ་ཤས་ད་དུང་མུ་མཐུད་རང་ཉིད་ཀྱི་ཕྲུ་གུ་ཕྱི་ལ་བཏང་འདོད་མེད་པས་ཕ་མ་གཉིས་ཀས་མོས་མཐུན་ཡོད་པའི་ཐག་གཅོད་ཞིག་བྱེད་དགོས། ཡང་མོ་ཁྲལ་བོ་ལགས་ཀྱིས་ཕྲུ་གུ་ལྟ་སྐྱོང་ཆེད་ཕ་མ་གཉིས་ཁ་བྲལ་ཀྱང་ཐག་རིང་མ་ཡིན་པར་སྡོད་ཁང་གི་རྒྱང་ཐག་སྐོར་བསམ་དཔྱད་བྱེད་དགོས་པ་ཡིན་ཞེས་ཁོང་མོས་གསུངས་དོན། The people who are using public transport you need to be mindful དཔེར་ན་ཁ་བྲལ་རྗེས་ཁྱེད་རང་ཐག་རིང་པོ་སྤོ་བ་དང་ཕྲུ་གུ་ཐུག་པར་སྤྱི་སྤྱོད་འགྲུལ་བཞུད་བེད་སྤྱོད་བྱེད་དགོས་པ་ཡིན་ན་སྔ་ས་ནས་འཆར་གཞི་དགོས་པ་ཡིན། སྤྱི་པའི་མེ་འཁོར་དང་རླངས་འཁོར་ཁག་ནང་སྤྱི་ཚོགས་རྒྱང་བཀྱེད་ཡོང་ཆེད་མི་ཤོང་ཚད་གཏན་འབེབས་གནང་ཡོད། ཁོང་མོས་ལྷག་པར་དུ་ཕ་མ་གཉིས་མངའ་སྡེ་མི་འདྲ་བའི་ནང་གནས་སྡོད་བྱེད་ཀྱི་ཡོད་ན། མངའ་སྡེའི་བར་འགྲིམ་འགྲུལ་དམ་དྲག་གི་རྐྱེན་པས་འགོག་རྐྱེན་ཆེན་པོ་འཕྲད་པ་དང། ཕ་མར་ཁྲིམས་ཁང་ནས་རང་ཉིད་ཀྱི་ཕྲུ་གུ་དང་དུས་ཚོད་གཏང་དགོས་པའི་བཀའ་རྒྱ་གནང་ཡོད་ཚེ་དམིགས་བསལ་གྱི་གནས་སྟངས་འོག་འགྲུལ་བཞུད་ཆོག་པ་ཡང་བཟོས་སྲིད་ཀྱང་དེ་མངའ་སྡེ་སོ་སོའི་སྲིད་ཇུས་ལ་རག་ལུས་པ་ཡིན་ཞེས་ཁོང་མོས་འགྲེལ་བརྗོད་གནང་དོན། ཁྲིམས་ཁང་ནས་ཕ་མར་ཕྲུ་གུ་དང་དུས་ཚོད་བཏང་དགོས་པའི་བཀའ་རྒྱ་མེད་པ་ཡིན་ན་ཕྲུ་གུ་ཐུག་པར་མངའ་སྡེ་གཅིག་ནས་གཅིག་བར་འགྲིམ་འགྲུལ་ཐུབ་པ་དཀའ་མོ་རེད། དེར་བརྟེན་ཕ་མ་ཚོས་ཕྲུ་གུ་དང་ཁ་པར་བརྒྱུད་འབྲེལ་བ་གནང་ཆོག། བཟའ་ཚང་ཁ་བྲལ་སོང་བའི་མི་གསུམ་ཆ་གཉིས་ཙམ་གྱིས་ཁོང་རྣམ་པར་དཀའ་ངལ་ཆེ་ཤོས་དེ་སེམས་ཁམས་ཀྱི་འཕྲོད་བསྟེན་ལ་བྱུང་ཡོད་པ་འགྲེལ་བརྗོད་གནང་ཡོད་འདུག། Panayiotitis། ལགས་ཀྱིས་བཟའ་ཚང་ཁ་བྲལ་རྐྱེན་པས་སེམས་ངལ་ཡོད་ཚེ་མཁས་པའི་ལམ་སྟོན་བླང་དགོས་ཞེས་ཁོང་གིས་གསུངས་དོན། སྐབས་རེ་ཁྱིམ་ཚང་ནང་གཏུམ་སྤྱོད་དང་ཡང་ན་བཟའ་ཚང་གཉིས་མཉམ་དུ་འཚོ་བ་སྐྱིད་པོ་མེད་པ་སོགས་རྒྱུ་མཚན་མང་པོ་ལ་ཐུག་ནས་བཟའ་ཚང་ཁ་བྲལ་གྱི་ཡོད་རེད། Montalvo། ལགས་ཀྱིས་ཀྱང་ཕ་མ་ཚོར་རང་ཉིད་ལ་དཀའ་ངལ་བྱུང་སྐབས་དགོས་འོས་ཀྱི་མཁས་པའི་ལམ་སྟོན་མ་བླངས་ཚེ་རང་ཉིད་ཀྱི་ཕྲུ་གུར་ལྟ་སྐྱོང་བྱེད་པའི་ནུས་པར་སྐྱོན་རྒྱག་སྲིད་པ་རེད་ཅེས་ཁོང་མོས་གསུངས་དོན། ཕ་མའི་སེམས་ཁམས་འཕྲོད་བསྟེན་ཡག་པོ་མེད་པ་ཡིན་ན་རང་ཉིད་ཀྱི་ཕྲུ་གུའི་སེམས་ཁམས་ལ་ཐད་ཀར་ཤུགས་རྐྱེན་ངན་པ་འབྱུང་ངེས་རེད། དེ་བཞིན་ཕ་མ་ཞིག་གི་སེམས་ཁམས་འཕྲོད་བསྟེན་ཡག་པོ་མེད་པ་ཡིན་ན་ཕྲུ་གུ་སྲུང་སྐྱོབ་ཀྱི་ལས་ཁུངས་དང་སྤྱི་ཚོགས་ཞབས་ཞུ་ཚོགས་པ་རྣམས་ཀྱི་སེམས་ལ་ཁྱེད་ཀྱིས་ཕྲུ་གུ་ལྟ་སྐྱོང་བྱེད་ཐུབ་པའི་ནུས་པ་ཆ་ཚང་མེད་པར་ངོས་འཛིན་བྱེད་པའི་ཉེན་ཁ་ཡོད་རེད། ཉམས་ཞིབ་ལ་གཞིགས་ན་བཟའ་ཚང་བཅུ་ལས་དྲུག་ཙམ་གྱིས་ཁ་བྲལ་བའི་རྐྱེན་ཕྲུ་གུར་ཤུགས་རྐྱེན་གང་ལྟར་བྱུང་མིན་སེམས་ཁུར་ཆེ་ཤོས་ཡོད་པ་ཐོན་ཡོད་འདུག་སེམས་ཁམས་རིག་པའི་ཐོག་མཁས་པ Andrew Fuller ལགས་ཀྱིས་ཕ་མ་ཚོར་ཁ་བྲལ་རྗེས་རང་ཉིད་ཀྱི་ཕྲུ་གུའི་བདེ་འཇགས་ཆེད་གཅིག་གིས་གཅིག་ལ་གུས་ཞབས་ལྡན་པའི་འབྲེལ་བ་བཞག་འོས་ཞེས་ཁོང་གིས་གསུངས་དོན། If you treat the other parent well as a person, ཕ་མ་གཅིག་གིས་གཅིག་ལ་གུས་བརྩི་ཞུས་པ་ཡིན་ན་ཕྲུ་གུར་སྟབས་བདེ་བ་ཡོད་འོན་ཀྱང་ཕ་མ་གཉིས་ཀས་ཕན་ཚུན་ཡ་ལ་སྤྲད་ནས་ནོར་འཁྲུལ་སུའི་ཡིན་མིན་རྩོད་པ་ཡིན་ན་ཕྲུ་གུར་དཀའ་ངལ་མྱོང་བ་བཟོ་གི་རེད། དེར་བརྟེན་བཟའ་ཚང་ཁ་བྲལ་རྗེས་ཕྲུ་གུའི་བདེ་འཇགས་ཆེད་ཕན་ཚུན་བསམ་ཤེས་དང་བཟོད་བསྲན་བྱེད་དགོས། དེ་བཞིན Fuller ལགས་ཀྱིས་བཟའ་ཚང་བར་གྱི་འབྲེལ་བ་ལམ་ལྷོང་མ་ཡོང་ན་དེར་ངོས་ལེན་བྱས་ནས་མདུན་སྐྱོད་ཐུབ་པ་བྱེད་དགོས་ཞེས་ཁོང་གིས་གསུངས་དོན།
ཁྱེད་ཀྱི་ཉམས་མྱོང་དེ་བརྒྱུད་རང་ཉིད་ལ་མ་འོངས་པ་བཟའ་ཚང་གི་འབྲེལ་བ་གང་ལྟར་དགོས་མིན་ཤེས་ཐུབ་ངེས་རེད། དེར་བརྟེན་ཁྱེད་ཀྱིས་མྱོང་ཚོར་སྡུག་པོ་དེ་རྒྱབ་ཏུ་བཞག་ནས་འཚོ་བ་གསར་པ་ཆེད་མདུན་སྐྱོད་བྱེད་ཐབས་གནང་དགོས། ཁྱེད་ཀྱིས་བཟའ་ཚང་གི་འབྲེལ་བ་སྐོར་ལམ་སྟོན་ཆེད Relationships Australia ལ་ཁ་པར་ཨང་གཅིག་གསུམ་ཀླད་ཀོར་ཀླད་ཀོར་གསུམ་དྲུག་བཞི་གཉིས་བདུན་བདུན་ཐོག་འབྲེལ་བ་གནང་རོགས། ཡང་ཁྲིམས་མཐུན་རོགས་སྐྱོར་ཆེད་རང་ཉིད་ཀྱི་ཉེ་འཁོར་དུ་ཡོད་པའི་ཁྲིམས་མཐུན་རོགས་སྐྱོར་ཁང་ལ་འབྲེལ་བ་གནང་རོགས། གལ་ཏེ་ཁྱེད་ལ་ཁྱིམ་དུ་གཏུམ་སྤྱོད་མྱོང་གི་ཡོད་ན་རོགས་སྐྱོར་བླངས་ཆེད་གཅིག་བརྒྱད་ཀླད་ཀོར་ཀླད་ཀོར Respect ལ་འབྲེལ་བ་གནང་རོགས། ཡང་ཁྱེད་ཀྱི་སྲོག་ལ་ཉེན་ཁ་ཡོད་ན་ཛ་དྲག་རོགས་སྐྱོར་ཆེད་ཀླད་ཀོར་ཀླད་ཀོར་ཀླད་ཀོར་ལ་ཁ་པར་བཏང་གནང་རོགས། sbs.com.au/radioapp དུ་བསྐྱོད་ནས SBS རླུང་འཕྲིན་གྱི་མཉེན་ཆས་ཕབ་ལེན་གནང་ན་ས་ཕྱོགས་གང་དུ་ཡོད་ཀྱང་ང་ཚོའི་ལེ་ཚན་གསན་ཆོག།